རང་ཉིད་ཀྱི་མིང་བརྗེ་ཚུལ། མི་སུ་ཡིན་ནའང་རང་ཉིད་ཀྱི་མིང་བརྗེ་དགོས་དོན་རྒྱུ་མཚན་འདྲ་མིན་མང་པོ་ཡོད། དཔེར་ན་ཆང་ས་བརྒྱབ་པ་དང་བཟའ་ཟླ་ཁ་བྲལ་སོང་བ། ཡང་ན་ཡིག་ཆ་རྣམས་གཞུང་འབྲེལ་བཟོ་ཆེད་མིང་བརྗེ་པོ་གནང་གི་ཡོད། སྤྱིར་མིང་བརྗེ་པོ་བརྒྱབ་པར་སྟབས་བདེ་པོ་ཡོད་ཀྱང་ཕྱིའི་རྒྱལ་ཁབ་ནས་གནས་སྤོ་བ་མང་དག་ཅིག་གིས་མི་རིགས་དབྱེ་འབྱེད་མི་ཡོང་བའི་ཆེད་རང་ཉིད་ཀྱི་མིང་བརྗེས་ཡོད་པའི་གནས་ཚུལ་ཐོན་གྱི་ཡོད། དེ་ངེས་པར་དུ་མཚམས་འཇོག་བྱེད་དགོས་པ་ཞིག་ཆགས་ཡོད། མི་མང་ཆེ་བས་ཆང་ས་རྒྱག་དུས་དང་ཡང་ན་བཟའ་ཟླ་ཁ་བྲལ་རྗེས་མིང་བརྗེ་པོ་རྒྱག་གི་ཡོད། གྲོང་ཁྱེར་མེལ་བོན་ནང་སྡོད་མཁན་ཨེ་མི་ལི་ཡ་རོ་ཟི་ལགས་ཀྱིས་ཆང་ས་བརྒྱབ་རྗེས་ཁོ་མོའི་བཟའ་ཟླའི་རུས་མིང་ལེན་པ་རེད།
ང་རང་ཆང་ས་བརྒྱབ་དུས་སྔ་ས་ནས་ཆང་སའི་དཔང་ཡིག་དེ་མིང་གང་བཀོད་དགོས་མིན་སྐད་ཆ་དྲིས་སྐབས། ང་རང་གི་འདོད་མོས་ལྟར་བཟའ་ཟླའི་རུས་མིང་བཀོད་པ་ཡིན། སོ་སོའི་མངའ་སྡེའི་སྐྱེ་འཆི་དང་གཉེན་སྒྲིག་དེབ་སྐྱེལ་ཁང་ལ་འབྲེལ་བ་བྱས་ནས་མིང་བརྗེ་རྒྱུའི་འགེངས་ཤོག་ཅིག་བཀང་དགོས་པ་ཡིན། དེའི་ནང་མིང་བརྗེ་དགོས་པའི་རྒྱུ་མཚན་དེ་ནི། རང་ཉིད་ཆང་ས་བརྒྱབ་པའི་རྐྱེན་ཡིན་པར་འགྲིག་རྟགས་རྒྱག་དགོས། འོན་ཀྱང་དེའི་རྗེས་རོ་ཟི་ལགས་ཀྱིས་རང་ཉིད་གཉེན་སྒྲིག་མ་བྱས་གོང་གི་མིང་ལ་ཕར་རང་འཇགས་བསྒྱུར་ཡོད་འདུག། ཡིན་ནའང་ང་དང་ངའི་བཟའ་ཟླ་ཁ་བྲལ་སོང་བར་བརྟེན་ངའི་མིང་དེ་ང་རང་གི་རུས་མིང་ལ་བསྒྱུར་འདོད་བྱུང། ཡང་དེ་སྔར་བཞིན་ངས་སོ་སོའི་མངའ་སྡེའི་སྐྱེ་འཆི་དང་གཉེན་སྒྲིག་དེབ་སྐྱེལ་ཁང་ལ་འབྲེལ་བ་བྱས་ནས་མིང་བརྗེ་བར་སྙན་ཞུ་ཕུལ་བ་དང་རྒྱུ་མཚན་དྲིས་སྐབས། བཟའ་ཚང་ཁ་བྲལ་སོང་བ་ཞེས་བཀོད་པ་ཡིན། སྐྱེ་འཆི་དང་གཉེན་སྒྲིག་དེ་བཞིན་མིང་སོགས་དེབ་སྐྱེལ་བྱེད་རྒྱུ་ནི་མངའ་སྡེ་དང་ས་ཁུལ་གྱི་གཞུང་ལ་འགན་ཡོད་པ་ཡིན། མི་ཚང་མ་མིང་བརྗེ་བ་རྒྱུ་མཚན་འདྲ་མིན་མང་པོ་ལ་ཐུག་ཡོད། New South Wales མངའ་སྡེའི་སྐྱེ་འཆི་དང་གཉེན་སྒྲིག་དེབ་སྐྱེལ་ཁང་གི་དེབ་འགོད་པའི་ལས་རོགས Ben Finn ལགས་ཀྱིས་འགྲེལ་བརྗོད་གནང་བར། གང་ཟག་འགའ་ཞིག་གིས་རང་ཉིད Domestic Violence ལས་གྲོལ་ནས་མི་ཚེ་གསར་པ་འགོ་བཙུགས་ཆེད་མིང་བརྗེ་གི་ཡོད། དཔེར་ན་མི་ཞིག་གི་སྐྱེས་མིང་ཇིའོ་ཝ་ནི་ཡིན་ཀྱང་མི་ཚེ་ཧྲིལ་པོ་དབྱིན་ཇིའི་མིང John ཞེས་པའི་བེད་སྤྱོད་བཏང་ཡོད་ཀྱང། ཕྱི་སྐྱོད་ལག་འཁྱེར་ཞུས་སྐབས་ཁོང་གི་སྐྱེས་མིང་ཇིའོ་ཝ་ནི་དང་དུས་རྒྱུན་སྤྱོད་མིང John གཉིས་མི་གཅིག་ཡིན་པ་གསལ་པོ་ར་སྤྲོད་ཐུབ་པ་དགོས། དེ་འདྲ་ཡོང་ཆེད་མིང་བརྗེ་པོ་རྒྱག་གི་ཡོད་པའི་དཔང་ཡིག་དགོས་ངེས་ཡིན། དེ་མེད་ན་མིང་དེ་གཉིས་གང་ཟག་གཅིག་ཡིན་པ་ངོས་ལེན་བྱེད་པ་དཀའ་མོ་རེད། མི་འགའ་ཤས་ཀྱིས་རང་ཉིད་ལ་མི་རིགས་དབྱེ་འབྱེད་མི་ཡོང་བའི་ཆེད་དུ་མིང་བརྗེ་གི་ཡོད། མི་འགའ་ཤས་ཀྱིས་ཨོ་སྟྲེ་ལི་ཡའི་སྤྱི་ཚོགས་ཀྱིས་ཁས་ལེན་ཡོང་ཆེད་མིང་བརྗེ་གི་ཡོད་པ་རེད། དེ་ནི་ཐབས་སྐྱོ་དགོས་པའི་གནས་སྟངས་ཤིག་རེད། ཡིན་ནའང་བྱེད་ཐབས་དེ་དང་དེ་འདྲ་བ་ཁ་ཤས་ནི་ཁོ་ཚོ་ཁག་མེད་པ་ང་ཚོས་ཤེས་ཀྱི་ཡོད། New South Wales མངའ་སྡེའི Migration Heritage Centre གྱིས་དམག་ཆེན་དང་པོའི་སྐབས་ཨོ་སྟྲེ་ལི་ཡའི་ནང་གནས་སྤོ་བར་འཇར་མན་མི་རིགས་ཡིན་པ་མང་པོས་གཞུང་དང་སྤྱི་ཚོགས་ནང་བརྙས་བཅོས་མྱོང་མི་དགོས་པའི་ཆེད་མིང་བརྗེ་དགོས་པ་བྱུང་ཡོད། མི་མང་པོ་ཞིག་ལ་མི་རིགས་སྣ་འཛོམས་ཅན་གྱི་མིང་ཡོད་ན་ལས་ཀ་འཚོལ་སྐབས་སེམས་ཁུར་ཆེན་པོ་ཡོད། ཉིས་སྟོང་བཅོ་ལྔའི་ནང Scanlon Foundation གྱིས་ཉམས་ཞིབ་བྱས་པའི་བརྒྱུད། མི་རིགས་སྣ་འཛོམས་ཀྱི་གནས་སྤོ་བ་མང་པོས་ལས་ཀའི་སྙན་ཞུ་རྒྱག་སྐབས་སོ་སོའི་མིང་བྲིས་པར་བརྟེན་ལས་ཀ་མི་རག་པའི་གནས་ཚུལ་ཐོན་ཡོད། ཉམས་ཞིབ་དེའི་ནང་མཉམ་ཞུགས་པ་ཚོས་ཁོང་ཚོའི་ལས་ཀའི་སྙན་ཞུ་ལ་ལན་མ་རག་སྐབས་ཨིན་ཇིའི་མིང་བཏགས་ནས་ལན་རག་ཐབས་བྱས་པ་དང། བྱེད་ཐབས་དེ་བརྟེན་ནས་ལན་བྱེད་མཁན་མང་པོ་བྱུང་ཡོད་པའི་གནས་ཚུལ་འགྲེལ་བརྗོད་གནང་ཡོད། Victoria མངའ་སྡེ་གཞུང་གི་ལས་ཀའི་ཁྲོམ་རར་མི་རིགས་དབྱེ་འབྱེད་ཀྱི་གནས་ཚུལ་འགོག་ཐབས་སུ Recruit Smart ཞེས་པའི་ལས་གཞི་གསར་པའི་འོག་ཟླ་བ་བཅོ་བརྒྱད་རིང་ལས་ཀའི་སྙན་ཞུ་ཐོག་མིང་བཀོད་མི་ཆོག་པ་བཟོས་ཡོད། སྔོན་འགྲོའི་ལས་གཞི་དེ་ནི་ཆེས་ཐོག་མ་ཆགས་ཡོད་པ་དེའི་དམིགས་ཡུལ་གཙོ་བོ་ནི་ལས་མི་འདེམས་སྐབས་ཕྱོགས་རིས་དང་མི་རིགས་དབྱེ་འབྱེད་མི་ཡོང་བའི་ཕྱིར་ཡིན། Victoria མངའ་སྡེའི་དངུལ་རྩིས་དང་མི་རིགས་སྣ་འཛོམས་ལས་དོན་གྱི་བློན་ཆེན Robin Scott ལགས་ཀྱིས་ལས་ཀའི་ཁྲོམ་རར་གང་ཟག་གི་མིང་ལ་གཞིགས་ནས་སྣང་མེད་ངང་ཕྱོགས་རིས་དང་དབྱེ་འབྱེད་བྱེད་ཤོར་གྱི་ཡོད་པ་རེད་ཅེས་གསུངས་ཡོད།
ངའི་བསམ་ཚུལ་ལ།
མི་ཚང་མ་རང་བཞིན་གྱིས་ཕྱོགས་རིས་ཡོད་པ་ཡིན་པས་རྐང་བཙུགས་ནས་མིན་ནའང་སྣང་མེད་དབང་གིས་ཕྱོགས་རིས་དང་འཐེན་འཁྱེར་ཡོང་ཤོར་གྱི་ཡོད། དེ་ལྟ་བུས་མི་རིགས་འགའ་ཤས་ལ་ཤུགས་རྐྱེན་མང་བ་ཐེབས་ཀྱི་ཡོད་པ་གསལ་པོ་རེད། དེ་ཡང་ང་རང་སྒེར་ལ་དངོས་སུ་ཉམས་མྱོང་ཡོད། ངའི་བཟའ་ཟླ་རྒྱ་རིགས་བརྒྱུད་པ་ཡིན་པས་ཁོ་མོའི་ལས་ཀའི་སྙན་ཞུའི་སྟེང་དབྱིན་ཇིའི་མིང་བཀོད་པ་ལ་བརྟེན་ནས་ལས་སྣེ་མང་པོས་འབྲེལ་བ་གནང་གི་འདུག་འོན་ཀྱང་མོ་རང་ངོ་གཏུག་དྲི་གླེང་བྱེད་པར་བསྐྱོད་སྐབས་མི་རིགས་དབྱེ་འབྱེད་བྱེད་ཀྱི་ཡོད་པ་ཚོར་མ་སོང་ཟེར་གྱི་འདུག། བློན་ཆེན Scott ལགས་ཀྱིས་རང་ཉིད་ཀྱི་མིང་བརྗེས་ན་ལས་ཀ་རག་རྒྱུའི་རེ་འདུན་ཆེན་པོ་ཡོད་པ་ནི་དངོས་ཡོད་གནས་ཚུལ་ཡིན་པའི་ངོས་ལེན་ཡོད་ཅེས་གསུངས་ཡོད། མི་སུ་ཡིན་ནའང་རང་ཉིད་ཀྱི་མིང་བརྗེ་བར་ལས་སླ་པོ་རྩ་ནས་མེད། དེ་ནི་ཐག་གཅོད་གལ་ཆེན་པོ་ཞིག་རེད། ང་ཚོས་གནད་དོན་དེ་གསལ་ཁ་འདོན་པའི་ཐོག་ནས་གནད་དོན་གལ་ཆེ་ཞིག་ཏུ་བརྩིས་ནས་དཀའ་ངལ་དེ་དག་གང་ཐུབ་ཅི་ཐུབ་སེལ་ཐུབ་པ་བྱེད་དགོས་པ་ཡིན། ངའི་རེ་བ་ལ་མ་འོངས་པར་མིང་ལ་གཞིགས་ནས་ཕྱོགས་རིས་དང་མི་རིགས་དབྱེ་འབྱེད་མི་ཡོང་བའི་རེ་བ་ཡོད། དེ་འདྲ་བྱུང་བ་ཡིན་ན་མི་རིགས་སྣ་འཛོམས་ཀྱི་རྒྱུད་པ་རྣམས་ཀྱིས་རང་ཉིད་ཀྱི་མིང་བརྗེ་དགོས་དོན་མེད། ཁོང་གིས་ད་དུང་ཡང་ངལ་རྩོལ་ཁྲོམ་རའི་ནང་མིའི་མིང་ལ་གཞིགས་ནས་ཕྱོགས་རིས་ཡོང་གི་ཡོད་པས་བསམ་བློ་གསར་པ་བསྐྲུན་ཐབས་ལ་ཤུགས་རྒྱབ་དགོས་ཞེས་གསུངས་ཡོད། གལ་སྲིད་ཁྱེད་རང་ཨོ་སི་ཀྲེ་ལི་ཡའི་ནང་རང་ཉིད་ཀྱི་མིང་བརྗེ་འདོད་ཡོད་ན། སོ་སོའི་མངའ་སྡེའི་སྐྱེ་འཆི་དང་གཉེན་སྒྲིག་དེབ་སྐྱེལ་ཁང་ལ་ངེས་པར་དུ་ཚུལ་ལྡན་གྱི་སྙན་ཞུ་ཕུལ་དགོས་པ་ཡིན། New South Wales མངའ་སྡེའི་སྐྱེ་འཆི་དང་གཉེན་སྒྲིག་དེབ་འགོད་པའི་ལས་རོགས Ben Finn ལགས་ཀྱིས་ལོ་བཅོ་བརྒྱད་ཡན་ཆད་ཡིན་ཚེ་མིང་བརྗེ་ཆོག་ཅེས་གསུངས་ཡོད། Different states have different laws and different requirements. མངའ་སྡེ་སོ་སོའི་མིང་བརྗེ་ཚུལ་གྱི་ཁྲིམས་མི་འདྲ་བ་ཡོད་པ་ཡིན། མངའ་སྡེ་འགའ་ཤས་ནང་མིང་བརྗེ་བར་ཁྱེད་རང་མངའ་སྡེ་དེའི་ནང་ཉུང་མཐའ་ལ་ཟླ་བ་བཅུ་གཉིས་ཙམ་བསྡད་ཡོད་དགོས། ཡང་མངའ་སྡེ་གཞན་རྣམས་ལ་དེ་ལས་ཡུན་རིང་བ་བསྡད་དགོས་པའི་ཆ་རྐྱེན་ཚང་དགོས་པ་ཡིན། New South Wales མངའ་སྡེའི་ནང་མཚོན་ན་གལ་སྲིད་ཁྱེད་རང་ཕྱིའི་རྒྱལ་ཁབ་གང་རུང་ཞིག་ཏུ་སྐྱེས་པ་ཡིན་ན New South Wales མངའ་སྡེའི་ནང་ལོ་གསུམ་རིང་མུ་མཐུད་ནས་བསྡད་ཡོད་པ་དགོས། ཆ་རྐྱེན་དེ་ཚང་ན་ཕ་མ་རྣམས་ཀྱིས་ཀྱང་རང་ཉིད་ཀྱི་ཕྲུ་གུ་ལོ་བཅོ་བརྒྱད་ལོན་མེད་ནའང་ཁོ་ཚོའི་མིང་བརྗེ་ཆོག་པ་ཡིན། ཁྱེད་རང་དྲ་བའི་རྒྱུད་དང། ཡང་ན་རང་ཉིད་དངོས་སུ་དེབ་སྐྱེལ་ཁང་ལ་བཅར་ནས་མིང་བརྗེ་ཆོག། The first thing that they can do is either come into the registry or go ཁྱེད་རང་ཐོག་མར་དེབ་སྐྱེལ་ཁང་ལ་དངོས་སུ་བཅར་བ་དང། ཡང་ན་དྲ་ཐོག་ནས་སྙན་ཞུ་ཕབ་ལེན་བྱས་ནས་འགེངས་ཆོག། འགེངས་ཤོག་ནང་ཡོད་པའི་དྲི་བ་རྣམས་ལ་ལན་གསལ་པོ་འདེབས་རྗེས་རང་ཉིད་ཀྱིས་དངོས་སུ་དེབ་སྐྱེལ་ཁང་ལ་བཅར་ནས་དྲི་གླེང་བྱེད་དགོས་པ་ཡིན། ལས་ཁུངས་ལ་དངོས་སུ་མ་བཅར་སྔོན་ང་ཚོར་འབྲེལ་བ་གནང་ནས་དུས་ཚོད་ངེས་གཏན་ཞིག་བཟོས་དགོས་པ་ཡིན། དེར་གཟའ་འཁོར་གཅིག་གཉིས་ཙམ་འགོར་སྲིད་པ་རེད། སྙན་ཞུ་ཕུལ་བ་ཙམ་གྱིས་མིང་བརྗེ་ཐུབ་པ་ངེས་གཏན་མེད། དཔེར་ན། མི་ཞིག་གིས་ལོ་གཅིག་ནང་ཚུད་ལ་མིང་ཐེངས་གསུམ་ལས་མང་བ་བརྗེ་མི་ཆོག། འོན་ཀྱང། ཛ་དྲག་གི་བསྙད་དོན་ཡོད་ཚེ་ང་ཚོར་འབྲེལ་བ་བྱས་ན་དེར་ཞིབ་འཇུག་མཐིལ་ཕྱིན་པ་བྱས་ནས་དམིགས་བསལ་ཐོག་བཞག་སྲིད་པའང་ཡོད། དེ་མིན་ཁྱེད་ཀྱི་མིང་གསར་པའི་ནང་བཀག་སྡོམ་ཡོད་པ་དང་ཚུལ་མིན་གྱི་དོན་ཡོད་ན་ང་ཚོས་ཁྱེད་ཀྱི་སྙན་ཞུ་རྩིས་མེད་དུ་གཏོང་ཆོག་དེ་མ་ཟད་གལ་སྲིད་ཁྱེད་ལ་ཁྲིམས་འགལ་གྱི་ཉེས་དོན་འཕྲད་ཡོད་པའི་དམ་བསྒྲགས་ཅན་གྱི་མི་སྣའི་ཐོ་གཞུང་ནང་ཡོད་ན། མིང་དེ་བས་ལས་སླ་པོ་བརྗེ་མི་ཆོག་ཁྱེད་རང་གིས་མིང་བརྗེ་བར་སྙན་ཞུ་ཕུལ་སྐབས་ཆ་འཇོག་དང་ཡིད་ཆེས་ཡོང་བར་ཁྱེད་ལ་མིང་བརྗེ་དགོས་པའི་རྒྱུ་མཚན་དོན་སྙིང་ལྡན་པ་ཞིག་ར་སྤྲོད་ཐུབ་པ་དགོས།